དེ་ལས་ཅི་འདི་གང་ན། ཨ་ནི་ང་ཚོ་བོད་པ་གི་སྤྱི་ཚོགས་ཁྱོན་ཡོངས་ད་ལྟའི་གང་ལྷག་པར་དུ་གབ་ཐོབ་ལ་སོགས་པ་ན་མདོ་སྨད་གི་ནང་ནས་ད་གནས་ཡུལ་གི་མི་སྣ་སྣང་གི་འདུག་ད་སྤྱི་ཚོགས་ལ་བདག་པོ་རྒྱག་མཁན་སྤྱི་ཚོགས་གི་སྒང་དུ་བསམ་བློ་གཏོང་མཁན་སྤྱི་ཚོགས་གི་སྒང་དུ་ཨ་ནི་ཕྱག་ལས་གནང་ཐུབ་མཁན་དེ་ཨ་ནི་སེར་མོ་བ་དང་ཨ་ནི་དགོན་པ་མ་གཏོགས་གི་ཡོད་མ་རེད།

སོག་པོ་གི་དབང་སྒྱུར་གི་བཟོ་ལྟ་དེ་བས་དེ་ལྟར་སེར་སེར་སེར་སེར་ཟེར་བྱུང་བ་དཔེར་ལྟ་གུ་ཤྲི་ཁཱན་གི་ཁོ་རང་ཡར་དབུས་སུ་འགྲོ་དུས་ཙམ་པོ་དེ་ལ་དབུས་སུ་མ་སོང་གོང་གི་སྔོན་དུ་བ་ལ་ཁོ་རང་གི་ཐའི་ཇི་བརྒྱད་ལ་རྫིག་ཁོ་རང་གི་བུ་རབས་ཚ་རྒྱུད་དེ་ལ་ད་དཔོན་པོ་བརྒྱད་བསྐོས་བྱས་འོ་ན་དེ་ལ་ས་ཁོངས་མི་འདྲ་བ་ད་བརྒྱད་གི་བདག་པོ་དེ་ལ་བསྐོས་བྱས་དཔོན་པོ་བརྒྱད་གི་སྒང་དེ་ལ་ཡང་ཁོ་དཔོན་པོ་ཅི་ཞིག་ཧོང་ཐའི་ཇི་ཞིག་དེ་འདྲ་ཅིག་འགྲོ་དགོས་པར་མ་དེ་ཙམ་པོ་དེ་ལ་ཨ་ནི་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་དེ་ལ་ང་ཚོ་དགའ་ལྡན་ཕོ་བྲང་འགོ་ཚུགས་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་དགའ་ལྡན་ཕོ་བྲང་འགོ་ཚུགས་ནས།

དེས་དོན་དག་ཐག་གིས་གཅོད་ཐུབ་པ་དེ་ཙམ་དུ་མ་ཟད་པ་གཅིག་གང་ལྟར་གྱི་མངའ་ཁོངས་དང་རྙོག་དྲ་ཅིག་རྙོག་དྲ་ཆེན་པོ་ཆགས་ཡོང་ན་མཐར་ཐུག་གི་རེ་བ་རྒྱག་ས་དང་མཐར་ཐུག་གི་སེམས་པ་བཅོལ་ས་དེ་དགའ་ལྡན་ཕོ་བྲང་དེ་ཁོང་ཚོས་ཏན་ཏན་ངོས་འཛིན་བྱ་དགོས་འདུག་ཨོ་ད་ང་ཚོ་ས་གནས་ཀྱི་དཔོན་པོ་ཅིག་རེད་ཟེར་གྱི་རྒྱལ་པོ་དེ་མཚོ་སྔོན་གྱིས་མཚོན་པའི་མདོ་སྨད་ཡོངས་དང་མདོ་ཁམས་ཀྱི་ས་ཁུལ་གྱི་ད་མང་ཆེ་བ་ཅིག་ལ་གོ་དབང་སྒྱུར་བྱས་མཁན་པ་གི་ཐའི་ཇི་ད་རེད་དེ་ས་གནས་ཀྱི་དཔོན་པོ་ཡིན་པ་ཡིན་ཙང་གལ་སྲིད་ནང་ཁུལ་ནས

བོད་མི་བོད་མི་བརྩི་བའི་མི་རྣམས་ཕྱུགས་རིགས་འཚོ་སྐྱོང་བ་ཡིན་པ་དང་མིང་རྒྱལ་རབས་ནས་བདག་གིར་མ་ཐུབ་པར་ལུས་འདུག་ལ། ཕྱོགས་འདི་དག་གི་བོད་པ་གཙོ་བྱས་མི་རིགས་ཆུང་ཆུང་རེ་འགའ་ཡོད་པ་རྣམས་སྐབས་རེར་བླ་མ་རྣམས་ཀྱི་སོ་ནམ་པ་དང་མཚམས་རེར་མཚོ་སྔོན་ལ་གཏོགས་པ་དང། ཁྲལ་རིགས་སྤྲོད་ཡུལ་སོག་པོ་མ་གཏོགས་གཞན་ཤེས་ཀྱི་མི་འདུག་ཟེར་གི་འདུག་བ།

ད་ཁོང་ཚོ་ད་ལྟ་མི་རིགས་ཀྱི་ཁུངས་དེ་ཏག་ཏག་ཏག་ཏག་ཅིག་འཇོག་ས་རྙེད་གོ་བ་མ་རེད། ཨ་ནི་ཁོང་ཚོ་གི་ད་སོག་པོ་ཡིན་ལབ་གོ་རེད། ཧོར་ཡིན་ལབ་གོ་ད་ད་གིས་ང་ཚོ་གི་ལུང་པ་དོར་ན་ད་གི་སོག་པོ་དང་ཧོར་གཉིས་ཆ་ལ་དཔེ་ག་རེ་བྱེད་པ་རེད། ད་གི་ཧོར་ཟེར་བ་དེ་ཡང་ད་ཁ་ཆེ་གི་ནང་དུ་ས་ལ་ཟེར་བ་འདུག་བ་ས་ལ་ཟེར་བ་འོ་དེ་ལ་ཡང་ཡི་གེ་ནང་དུ་ན་ཧོར་ཟེར་ན་སྔ་མོ་གི་ཡི་གེ་ནང་དུ་ཧ་ན་ཧོར་ར་གོ་ཐོ་ཐི་གོ་པར་བ་ད་གང་ལྟར་ཡང་ང་ཚོ་གི་ཕྱོགས་དུ་ཨ་ནི་གྲོང་པ་བཞི་ཡོད་རེད། ཨ་ནི་གྲོང་པ་བཞི་པོ་དེ་ད་ད་ད་རེབ་གོང་གི་སྨད་ཕྱོགས་གི་གྲོང་པ་བཞི་རེད་བ།

དེ་རིགས་ཆོག་མཆན་ཅིག་བཀོད་པ་རེད། ཡིན་པ་ཡིན་ན་དཔེ་དེ་ཡིད་སུས་བཏང་ཐུབ་དཔེ་དེ་ཁ་ཁར་བྱས་ད་ཆོས་ལུགས་གཅིག་པོ་མ་གཏོགས་གི་ཁྱོན་ནས་མཚུངས་ཡག་ཆ་ཤས་ར་ཡོད་བ་མ་རེད། འགྲོ་ལུགས་དེ་ཁ་ཁ་ཡོད་བ་རེད་གོན་ཆས་དེ་ཁ་ཁ་ཡོད་བ་རེད་དཔེ་དེ་ཁ་ཁ་ཡོད་ར་བ། འོ་དེ་འདི་ག་ད་ཁོ་རང་ཚོ་ཡིན་པ་ན་ཨ་ནི་ཁོ་རང་ཚོ་གི་བོད་པ་མ་ཡིན་པ་གི་མི་རིགས་གཅིག་ལ་ཁུངས་འདེད་གི་ཡོད་བ་རེད་དེ་བོད་པ་མ་ཡིན་པ་གི་མི་རིགས་གཅིག་ལ་ཁོ་ཁུངས་འདེད་དགོས་དགོས་པ་ཡིན་པ་ན། ད་མཚོ་སྔོན་ན་སོག་པོ་གི་ཁོ་དབང་སྒྱུར་མ་བྱས་གོང་གི་སྔོན་ནས་བཟུང་སྟེ་ད་བར་ལ་དེ་འདྲའི་གིས་ད་བོད་མ་ཡིན་པ་གི་མི་རིགས་ཡན་གྲོ་བ་དེ་འདྲའི་གུ་ཡོང་གི་ས་རུ་ད་ཧ་ལམ་ཁོང་ཚོ་དེ་འདྲའི་ཅིག་གི་ཁོང་ཚོ་ནང་གི་གཏོགས་གོ་བ་རེད་ཡིན་པ་ན་ད་དེ་ཡང་སང་ཉིན་བོད་པ་ཡང་ན་ཤིག་ཀྱ་ཁོག་པར་ད་ཁོང་ཚོ་མཁས་པ་དུ་བཟོ་གི་ད་ད་དེའི་ཁོང་ཚོ་ཤོག་ཐོག་ན་ལོ་རྒྱུས་སྨྲ་བ་དེ་འདྲའི་མཁས་པ་ཆེན་པོ་ཁ་ཤས་བ་རེད་ནང་པ་བཟོ་གི། རྩོམ་དང་དེ་འདྲའི་མང་པོ་རེད་སྐོར་གྱི་བ་ཚང་ཚང་དགེ་འདུན་བསྟན་འཛིན་ཟེར་བ་ཞིག་འདུག་ཨ་དེ་ཡང་སང་ཉིན་ཨོ་ཁོ་རང་ཚོ་རེབ་གོང་གི་གྲོང་པ་དེ་འདྲའི་ན་སྒོ་དམར་ཟེར་བ་དེ་གི་ནང་གི་རེད

ཨ་ནི་ཕྱོགས་འདི་དག་གི་བོད་པ་གཙོ་བྱས་མི་རིགས་ཆུང་ཆུང་རེ་འགའ་ཡོད་པ་རྣམས། ཨ་ནི་མི་རིགས་ཆུང་ཆུང་རེ་འགའ་འདུག་ས་དེ་གཙོ་བོ་བོད་པ་རེད། སྐབས་རེར་བླ་མ་རྣམས་ཀྱི་སོ་ནམ་པ་དང་མཚམས་རེར་མཚོ་སྔོན་ལ་གཏོགས་པ་དང་མཚོ་སྔོན་ལ་གཏོགས་པ་ཟེར་བ་དེ། ཨ་ནི་གུ་ཤྲི་ཁང་གི་བུ་རྒྱུད་དང་བཅས་པའི་སྐུ་དབང་སྒྱུར་འོག་གི་ཐེ་ཇི་བརྒྱད་ཀྱི་མངའ་ཁོངས་དེ་ལ་གཏོགས་པ་བར་སྲིད་སྐོར་བ་སྐབས་རེར་མཚོ་སྔོན་ལ་གཏོགས་པ་དང། ཁྲལ་རིགས་སྤྲོད་ཡུལ

དཔོན་པོ་ཆེ་ཆུང་གང་གིས་ཀྱང་གཅིག་གྱུར་བདག་འཛིན་བྱེད་མྱོང་མེད་ཚུལ་འདུག། སོག་པོ་ནི་རྒྱང་རིང་གི་མགྲོན་པོ་རྩ་བའི་གང་ཡང་རེད་མི་འདུག། གོང་མའི་ཐིག་ཕུབ་ཕྱེད་སྐྱིལ་གང་མགྱོགས་ཐུབ་པ་ཞིག་དགོས་པ་འདུག། ཕར་ཚུར་འགྲོ་འོང་གི་ཐད་ནས་ཀྱང་དོན་གཉེར་བྱེད་དཀའ་མ་གཏོགས་མི་ཐུབ་པ་འདྲ་ཟེར་བ། ད་གཟོད་འབད་འཐབ་ཧ་ཅང་གི་གསལ་པོ་རེད་རྒྱུ་རེད།

དཔེ་བཞག་པའི་བར་དུ་མདོ་སྨད་གི་ཡུལ་ལུང་ཆ་ཚང་ལ་ཁུ་འཁྱིལ་བའི་བར་དུ་ཡུལ་ལུང་དེའི་གི་ནང་དུ་བ་ན་དཔེར་ན་ལུང་པ་ཁུག་ཀྱོག་གི་ནང་དུ་བ་ན་ཧ་ལམ་སོང་མ་སོང་ལ་ད་ལྟ་ཡིག་ཆ་མེད་ནི་མ་གཏོགས་སོག་པོ་གི་དབང་འོག་ལ་ཁྱོན་ནས་མ་སོང་བ་དེ་འདྲའི་མང་པོ་ཞིག་རེད། སྐབས་ཐོག་དེའི་གི་སོག་པོ་ལ་ཨ་ནི་ཅིག་ཁྲལ་དང་དེ་འདྲ་གི་འབྲེལ་བ་གང་ཡང་མ་ཞོག་པ་དེ་འདྲའི་ཁུ་ཡོད་དགོས་བ་ཅིག་རེད་བ་ཁུ་ཡོད་ཀྱི་རེད་ད། མདོ་སྨད་གི་ཡུལ་ལུང་དེ་ཨ་ནི་རྦད་དེ་ཧ་ཅང་གི་ཆེན་པོ་རེད། དེའི་གི་ཨ་ནི་སོག་པོ་ར་ཨ་ནི་ཁོ་རང་ཚོ་དེ་འདྲའི་མི་མང་པོ་ཅིག་སི་ལ་ཁོ་ཡོང་བ་རེད་དེ་ཨ་ནི་དབང་སྒྱུར་གི་ཁྱབ་ཁོངས་ག་ཞིག་སོང་བ་ན་ད་ལྟ་ང་ཚོ་གོང་ནས་བཤད་པ་ཐེ་ཇི་བརྒྱད་རེད་བ། ཨ་ནི་ཐེ་ཇི་བརྒྱད་པོ་གི་ཤམ་ནི་དང་ག་འདྲ་ག་འདྲ་ཡོད་པ་དེ་ཁོ་ཁོང་གསལ་པོ་ཡོད་མར་བ། དེ་འདི་གང་ནི་ཨ་ནི་གཅིག་གསར་དུ་བཟོ་མ་སོང་ན་དེ་རིང་སང་ཉིན་དེ་རིང་སང་ཉིན་མདོ་སྨད་གཅིག་པུ་གི་མངའ་ཁོངས་དང་རྒྱ་ནག་གི་དབང་སྒྱུར་བྱས་པ་ནི་ཞིང་ཆེན་གསུམ་གི་ནང་ལ་ཁོ་བགོ་དགོས་པ་གི་རྒྱུ་མཚན་གཅིག་དེ། ཨ་ནི་ད་ནི་ང་ཚོ་གི་ཆབ་སྲིད་པ་ཚོ་བཤད་དགོས་མི་དགོས་ནི་གཞན་པ་གཅིག་རེད་བ། ཁོང་ཚོ་གི་དབང་སྒྱུར་སྟབས་བདེ་ཡོང་རྒྱུ་ཆེད་དུ་ཡོད་པ་རེད་ཡིན་པ་ས་ཁྱོན་ཁོ་རང་ཆེ་སོང་ནི་ཞིང་ཆེན་གཅིག་གི་ནང་བསྡད་ཁོ་རང་ག་ནི་ཁག་པོ་ཡོད་པ་རེད་བཅད་ཁོ་རང་ཡོད་མར་བ། དཔེ་བཞག་པ་ཡིན་པ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་གཉིས་གི་ལོ།

ང་ཚོ་མུ་འབྲེལ་དུ་གནས་ཐུབ་པ་རེད། དེ་འདི་ག་ནང་ནས་ང་ཚོ་ཆབ་སྲིད་དང་དེ་འབྲེལ་ག་ནས་ག་བྱེད་སྐབས་སམ་ང་ཚོ་རིག་གཞུང་དེ་ལ་ཆོལ་ཁ་གསུམ་གྱི་གོང་བུ་གཅིག་གི་སྒང་དུ་བ་ནས་རྒྱ་ནག་གཞུང་དང་མཉམ་འབྲེལ་གྱི་སྒང་དུ་བ་ནས་ད་བདག་པོ་རྒྱག་ཡག་གི་ལམ་སྲོལ་གསར་པ་ཅིག་བཙུགས་རོགས་བྱེད་རེད་ཟེར་ནས་འདི་ཚིག་བཞག་པའི་མ་མཐའ་ནས་ང་ཚོ་གི་རིག་གཞུང་དེ་ལ་བདག་པོ་རྒྱག་ཐུབ་ཡག་རེད་ཟེར་སྙན་ཞུ་ད་དེ་འདྲ་རིན་པོ་ཆེས་བརྒྱབ་པར་བ་སྙན་ཞུ་དེ་ད་ལྟ་ངོ་བཤུས་ཡོད་བ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གཉིས་གི་ལོ་རེད། ད་དེ་སྙན་ཞུ་དེ་བརྒྱབ་ནས་དེ་འབྲས་བུ་ར་ཅི་ཐོབ་པ་མ་རེད་ད་ནི་དེ་འདི་འདྲ་ཅིག་གི་འགྲོ་བ་དེ་དང་རྣམ་པ་བཟོ་གི།

བཞིན་འཇིག་དང་བཅས་པ་དེ་ད་ང་ཚོ་དགའ་ལྡན་ཕོ་བྲང་གི་ཡར་ད་མགྲོན་པོ་གསོ་རོགས་ཅིག་མགྲོན་པོ་གསོ་རོགས་ཅིག་བྱ་གི་བསྡད་ཡོད་པ་རེད་ག་འདི་ཁོ་མགྲོན་པོ་ཡོང་ཆག་རྒྱབ་ཏུ་མ་གཏོགས་ཁོ་ཡིན་པ་ཁོ་མགྲོན་པོ་རོགས་ཅིག་རེད་བ། ཡིན་པ་ནས་དེ་གི་ཁུར་ཁེང་ག་ངེས་ན་ཡོང་རྒྱུ་གི་རིམ་པ་གསུམ་དང་བཞི་ལྔ་མང་པོ་བྱས་ཡོད་པར་དེ་ཚོ་ད་ཆ་ཚང་ཇག་པ་རང་གི་སྒང་དུ་བ་ནས་རང་གི་ལྟོ་གོས་དང་རང་གི་ཅིག་འཚོ་བ་འཚོ་ཐུབ་པ་རང་གི་སྒང་དུ་བ་ནས་མ་གཏོགས་ཁོ་རང་ཚོ་ཅིག་རྒྱལ་ཁབ་དང་ཁོ་རང་ཚོ་གི་རྒྱལ་ཁབ་དང་ཁོ་རང་ཚོ་གི་མི་རིགས་ཀྱི་ཆེད་དེ་ང་ཚོ་ལ་བཙན་འཛུལ་བྱེད་ཡོང་རྒྱུ་དེ་འདྲའི་གོ་རིམ་མི་འདུག་བ། སོ་སོ་གི་ལུང་པ་དུ་བ་ནས་རྦད་དེ་སྡོད་ཐུབ་མེད།

ག་ཐོག་དུ་བ་ད་མདོ་སྨད་གི་ཕྱོགས་དུ་བ་ད་མི་རྒྱུད་གི་སྒང་དུ་བ་ད་རྦད་དེ་བསྲེས་འདྲེས་མང་པོ་བྱེད་པར་བ། བསྲེས་འདྲེས་བྱེད་པ་དེ་དེང་སང་ནི་གཞུང་དག་རང་རེད་ང་ཚོ་མདོ་སྨད་གི་ས་ཁུལ་དེ་ལ་བཙན་འཛུལ་གྱི་རིམ་པ་མང་པོ་བྱུང་བ་བར་དུ་བཙན་འཛུལ་གྱི་རིམ་པ་གི་ནང་ནས་རིགས་རྒྱུད་ཀྱི་སྒང་དུ་བ་ད་ཐད་ཀར་དུ་ཨ་ནི་ཁོ་བསྲེས་འདྲེས་བཏང་བསྡད་པ་དེ་གང་ལབ་ན་སོག་པོ་དང་མཱ་པུ་ཕང་གི་ཨ་ནི་ཤོག་ཁག་དེ་རེད་བ། ད་དཔེ་བཞག་པ་ཡིན་པ་ནི་ཁོ་རང་ཚོ་གི་སོག་པོ་འདི་ཚོ་གི་སྐད་ཆ་དྲང་མོ་བཤད་སོང་ཁོ་ཁྲལ་དང་ཁོ་ཉེས་ཆད་བཞག་པ་དེ་ཕར་ཞོག་བུད་མེད་ལ

ཁོ་རང་ཚོ་གི་བསམ་བློ་གི་ནག་པོ་གི་ཆ་དེ་ཏི་སི་ཀོ་དཀར་བོ་འདྲ་བོ་ཅིག་གྱུར་སྟེ་ཨ་ནི་མདོ་སྨད་ལ་ད་ཅིག་དེའི་ཏི་སི་ཀོ་ཅིག་ཞི་བདེའི་འདྲ་མོ་དེ་ཁོ་རང་གི་དེ་རིགས་ཅིག་གོ་རྟོགས་ཡོང་པ་མ་གཏོགས་གཞན་པ་ཁོ་རང་ཚོ་གི་བསམ་བློ་ནི་ད་རང་བ་དང་པོ་ཡོང་རྒྱུ་ནས་བཟུང་སྟེ་བ་དེ་ཆོ་ག་རང་གི་རྣམ་པ་གི་སྒང་དུ་བ་ནི་བ་དེ་རྟ་དང་ད་མཚོན་ཆ་དང་གང་ཡོད་པ་དེ་ཚོ་བཟུང་ཅིག་སུ་གཅིག་ལ་ཡང་ཁོ་སྤྲོད་དུ་སྤྲོད་མ་དགོས་པ་ཅིག་མདོ་སྨད་གི་ན་ས་ཁོངས་ཡག་པོ་ཅིག་དང་མངའ་ཁོངས་བཙན་པོ་ཅིག་གི་ནང་ཁོངས་དེ་ཤ་ཟ་བསྡད་གི་འདུག་བ་དེ་འདི་ག་ནི་ཁོ་དེ་རང་གི་ད་ཁོ་གདུག་རྩུབ་གི་སྐྱུག་གི་ཁོ་འདི་ཅིག་རེད་བ། སྐད་ཆ་དྲང་པོ་བཤད་སོང་པ་ན་ད་སོག་པོ་གི་ལོ་རྒྱུས་གཙོ་ཆང་ཟོ་ཆུ་དེ་ད་མི་རིགས་རང་གི་སྒང་དུ་བ་ནི་ཁོ་རང་གི་རྒྱལ་ཁབ་བཙུགས་ནས་བཟུང་སྟེ་མི་རིགས་དེ་གི་དུས་ཡུན་རིང་པོ་ཅིག་ལ་ཁོ་རང་གི་ཁ་སོ་ཚོ་གི་ཁྱོ་གི་ད་ཁོ་རང་གི་ལས་ཀ་དེ་གཙོ་བོ་ཆེ་དེ་གང་རེད་ཁོ་དམག་རྒྱག་ཁོ་ན་རེད་འདུག་དེ་ཏི་སེར་པོ་དེ་ཡང་སེ་ཡིན་སོག་པོ་གང་ཟིག་ཁོ་ངེས་ནས་བྱ་དགོས་པར་དེ་ཡང་སོག་པོ་མི་རིགས་གི་གཤིས་ཀ་བསམ་བློ་གི་སྟངས་ལ་ད་ལོ་བག་ལ་ཉལ་དོན་དེ་ཁོ་དམག་གི་བསམ་བློ་དང་དེ་ཁོ་ཤུགས་ཆེན་པོ་ཅིག་ཡོད་སེ་དགོས་པ་རེད་བ།

ཆབ་སྲིད་ཀྱི་ནུས་སྟོབས་དེ་རིགས་ཅིག་རེད་བ། ཆབ་སྲིད་ཀྱི་ནུས་སྟོབས་དེ་རིགས་ཅིག་ཡིན་གྱི་སྒང་ལ་ཨ་ནི་ད་ད་དུང་ཁོང་ཚོ་ལ་ཁ་ཁ་ཐད་གང་འདུག་ལབ་པ་ནི་ང་ཚོ་ནང་ལོགས་ནས་ཕར་ཚུར་འཁྲུག་འཛིང་བྱས་བ་དང་ནང་ལོགས་གི་ནང་དུ་བ་ནི་དམག་འཁྲུག་རྒྱག་པ་ནང་བཞིན་རེད་མི་འདུག་ཁོང་ཚོ་ལ་འགྲོ་འོང་གི་ཚད་ནས་གལ་སྲིད་དམག་འཁྲུག་ཅིག་རྒྱག་དགོས་གི་བ་ནི་དམག་འཁྲུག་རྒྱག་སྟངས་གི་སྒང་ནས་ཀྱང་ཀོ་ཇི་ཅིག་ཅིག་དམ་དོན་མ་བྱས་བ་ཡིན་བ་ན་ཨ་ནི་གནམ་གཤིས་དེ་ཡང་ཧ་ཅང་གི་ད་གདུག་རྩུབ་ཚ་བོ་འགྲོ་གི་ཅིག་རེད།

ད་ནི་ང་ཚོ་གཞུང་རབ་ཀི་ལོ་རྒྱུས་དེ་ཧ་ཅང་རིང་པོ་དང་ཡེའུ་གྱི་ཁུ་ཡོད་པ་རེད་བ་ད་ཁུ་འདི་ད་ཕ་ཤོག་ཤོག་གཞི་རིམ་གི་མང་ཚོགས་དེ་ཚོ་གི་འཚོ་སྟངས་དེ་ག་འདྲ་ཅིག་ཡིན་པ་དེ་ད་ང་ཚོ་སྤྱིར་བཏང་གོའི་གོམས་སྲོལ་ལོ་རྒྱུས་ཀ་བ་མ་རེད་ད་ནི་སོག་པོ་ཁོ་རང་གི་མཐོ་རིམ་གི་མི་སྣ་དེ་ཚོ་གི་དེའི་བར་དུ་ག་འདྲ་ག་འདྲ་ག་འདྲ་ཅིག་ནས་ཁྲིམས་མེད་སྡིག་མེད་ག་འདྲ་ག་འདྲ་ཅིག་བྱེད་འདུག་གལ་སྲིད་དབང་སྒྱུར་བྱེད་པོ་གི་ཟས་ཁང་ཅིག་ཚིག་བ་པ་ན་ག་འདྲ་ཅིག་འདུག་ཁོ་ཁྱོན་ནས་ཡོང་མ་རེད་བ།

ད་ནི་ཁོ་རང་ཚོ་ཅིག་མཚོ་སྔོན་པོ་གི་ཡིན་དགོས་གར་ས་ས་ཆ་ཅིག་སྟེ་གཏན་ཕབ་ཅིག་ནས་གཞི་རྐང་འདྲ་མོ་དེ་ཅིག་བྱེད་དགོས་མ་གཏོགས་ཁོང་ཚོར་འབྲོག་པ་གི་སོ་འགྲོ་དེ་འདྲས་ད་ཅིག་འཁོར་སྐྱོད་ཅིག་འགྲོ་དགོས་པ་དེ་འདྲས་ཅིག་རེད་འདུག་ཨ། ཨ་ནི་ཅིག་མཁར་དང་དེ་འདྲས་ཁོ་བརྩིགས་ནས་ཨ་ནི་ཁོ་ཅིག་སྲིད་གཞུང་གི་སྡེ་ཁང་ཁག་བརྩིགས་ནས་ནས་ཨོ་དེ་འདྲས་ཀྱི་ཁོ་ད་འདུམ་གཞི་གཏན་ཕབ་ཅིག་བཞག་པ་ཁོ་ལོ་གཅིག་ན་ན་ཁོ་ཡོད་པ་མ་གཏོགས་དེ་འདྲས་སང་ཉིན་ཁོ་འཕུད་ན་ཡོད་པ་འདི་མ་གཏོགས་གལ་སྲིད་ལོ་བཞི་བརྒྱ་ཅིག་ལ་ཁོ་རང་གི་གཏན་ཕབ་ཀྱི་ཁོངས་གཏོགས་ནས་མངའ་ཁོངས་ཅིག་གི་དབང་བསྒྱུར་ཐུབ་ཡོད་པ་ཡིན་པས་ན་ལོ་བཞི་བརྒྱ་གི་ནང་ལོགས་ལ་ཁོ་རང་གི་ངོ་ནས་དྲངས་ནས།

ཁོང་ཚོ་གང་རེད་ལབ་པ་ན་སོ་སོ་གའི་སོག་པོ་གི་མངའ་ཁོངས་དེ་ལ་ཡོད་དུས་སྒང་དུ་བ་ལ་ཚོ་ཕྲན་དང་ཚོ་ཕྲན་ཁྱིམ་རྒྱུད་དང་ཁྱིམ་རྒྱུད་ཀྱི་སྒང་དུ་ལ་འགལ་བ་བྱུང་སྟེ་སྡོད་མ་ཐུབ་པ་ཅིག་ཨ་ནི་ས་གནས་དེར་འདུག་མ་ཐུབ་པ་ཅིག་རྒྱང་འཕེལ་བཏང་བ་ཐ་ལ་གཅིག་གྱུར་ཐང་ལ་བབས་འགྱུར་བ་དང། དེ་འབྲེལ་གྱི་མི་དེ་ཨ་ནི་ང་ཚོ་ད་ས་ཁུལ་གྱི་སྒང་ནས་བཤད་ན་འདྲ་ཨ་དེའི་སྒང་དུ་བ་ལ་ང་ཚོ་ད་མདོ་སྨད་གི་སྤྱིར་བཏང་གི་གནས་བབས་ཀྱི་སྒང་དུ་བ་ནི་ཁོ་ཁོ་འབུ་གཅིག་གི་སྒང་ན་མེད་དགྲ་ལ་ཁ་གཏད་གཅོག་པ་གི་ཁྲིམས་དང་ལམ་སྲོལ་འགྲོ་དེ་འདྲའི་གང་ཡང་མེད་དུས་སྒང་ན་ཨ་ནི་རང་བཞིན་གྱི་སྟབས་བདེ་བོ་ཅིག་སྐྱེ་བ་དང་ང་ཚོ་ལུང་པ་འདི་འགྲིག་ཐབས་མི་འདུག་ལུང་པ་འདི་ལ་འགྲོ་རྩིས་ཁོ་ཡོང་དུས་སྒང་ན

གོ་སྐབས་ཤིག་ཀྱང་ཡིན་པ་འདྲ། མདོ་དོན་གང་མགྱོགས་མངའ་ཁོངས་གཅིག་གྱུར་ཐུབ་རྒྱུའི་རེ་བ་ཆེ། ནང་ཁུལ་གྱི་འགལ་བ་ཆེ་ཆུང་འདིས་ཀྱང་དགོས་ཆེ་བ་ནི་བོད་མཚོ་སྔོན་སོགས་ཀྱི་ཕྱོགས་འདི་རེད་ཟེར་གི་འདུག་བ། ད་གོང་བརྙན་བརྐོས་ཀྱི་འདང་རྒྱ་ཆེ་དེ་གི་ནང་དོན་ནི། ད་གོང་ཟེར་བའི་དེ་ཧ་ཅང་གི་གོ་གསལ་པོ་བཤད་འདུག་བ། ད་ལྟ་གི་ཡིག་ཐོག་དེ་དག་ལས་ཀྱང་འདི་གི་ནང་དོན་ན། ད་གང་ལ་དགོས་པ་ནི་ཨ་ནི་ད་ལྟ་གི། འབའ་དང་ཟི་ལིང་དང་དར་སེ་འདུག་དང་ད་འདིའི་གི་དགོན་དུ་ན་ང་ཚོ་བོད་པ་ག་དམག་སེ་ཤེ་ར་ཅིག་མཐོང་རྒྱུ་གི་མི་འདུག་ཧ་ལམ་ད་བོད་དམག་མེད་པ་རེད་ཟེར་འདུག་ད་དེ་ག་པོ་འདུག་ལ་ང་ཚོ་ཡོད་མ་རེད། ད་གལ་སྲིད་བོད་དམག་ཅིག་ཡོད་དགོས་པ་བར་ན་ཁོ་དབུས་ནི་མར་ཅིག་སླེབས་དགོས་པ་བར་ད་ང་ཚོ་གི་ལོ་རྒྱུས་གི་ནང་དུ་ནི་བོད་ནི་མར་ལ་ད་འདུག་སྟོད་མི་ཙམ་འདུག་གང་ལྟར་ཁྱེད་ཚོ་དབུ་ལ་ངོ་རྒོལ་བྱེད་དགོས་ཡོང་གི་ཨང་དམག་ཅིག་ཁོ་མར་འོང་བ་ག་ཅག་ཡོད་མ་རེད་ད་ཨ་ནི་དེ་ག་པོ་ནི་སྟངས་ལ་ཅིག་དེ་དེ་ག་ན་ཁོ་དབུས་ནི།

ང་ཚོ་གི་ཡིད་ལོངས་སྐོར་ཅིག་ཅིག་དཔེར་ན་ང་ཚོ་བྱང་གི་དགོན་ཆེན་བཞི་དེ་རིང་གི་མང་ཆེ་བ་ཅིག་ལ་ཁོ་རང་གི་ཐག་ཉེ་ན་བརྒྱུགས་ཚུལ་ཁོ་རང་གི་མཆོད་གཞིས་སུ་ཕར་བཞེར་འཇོག་གི་འདུག་ཨ། མཆོད་གཞིས་སུ་བཞེར་ཞག་ཙམ་པོ་དེ་ལ་ཨ་ནི་ཁོ་རང་ཚོ་གིས་ད་ཁྲལ་དང་འུ་ལག་ག་རེ་ཅིག་གི་དགོས་པ་བབས་ན་དགོན་པ་དེ་མ་ཐག་ཏུ་དེ་པའི་ཚོགས་པོ་ལ་བསྡུ་བ་རྒྱག་དགོས་ཀྱི་འདུག་ཨ། དེ་དེ་ག་ལ་ད་དགོན་པ་དེ་གི་ནང་དུ་ཨ་ན་ཨ་ནི་བླ་མ་དང་ཆེ་བཞི་གི་དགེ་འདུན་པ་དེ་འདྲའི་མང་པོ་ཅིག་བ་དེ་ག་ད་དེ་ཚོ་གི་རང་བཞིན་གྱིས

ཆབ་སྲིད་པ་ཡིན་པ་ནི་འདྲ་ཡང་ན་ལོ་རྒྱུས་སྨྲ་མཁན་པ་ཡིན་ན་འདྲ་དེ་ཚོ་གིས་ག་རེ་བཤད་པ་རེད་ལབ་ན་སྐབས་ཐོག་ཏུ་བ་ལ་མན་ཇུ་གིས་བོད་ལ་དབང་སྒྱུར་བྱེད་མ་ཐུབ་པ། ལྷག་པར་དུ་མཚོ་སྔོན་གྱིས་མཚོན་པའི་ས་ཁུལ་མང་པོ་ཅིག་ལ་ཐེ་གཏོགས་བྱེད་མ་ཐུབ་པ་དེ་བདེན་པ་རེད། དེ་བདེན་པ་རེད། ཡིན་པ་ནི་དེའི་སྐབས་ཐོག་ཏུ་བ་ལ་ཁོས་ཐེ་གཏོགས་བྱེད་མ་ཐུབ་པ་དེའི་བོད་ཀྱི་མངའ་ཁོངས་བྱེ་བྲག་པ་མདོ་སྨད་ཀྱི་ཡིན་ན་ནང་གི་སོག་པོ་གི་དབང་གི་འོག་ན་བསྡད་པ་དེ་མན་ཇུ་གིས་བོད་དེ་ཁ་བྲལ་དུ་མན་ཇུས་ལས་རྒྱལ་ཁབ་ལོགས་པ་ཅིག་དེ་འགྲིག་གི་མ་རེད།

ད་འདི་གི་བར་དོ་དང། གང་རེད་ལབ་པ་ན་ཁ་སང་ཞལ་གྱི་འདུ་བ་ཕྱི་ལོ་ཆིག་སྟོང་ཉིས་བརྒྱ་ཉི་ཤུ་རྩ་བདུན་སྐབས་ཐོག་ཏུ་བ་ལ་དང་པོ་མཚོ་སྔོན་གྱི་ཕྱོགས་དེ་ལ་བཙན་འཛུལ་བྱེད་མཁན་པ་ཨ་ནི་སོག་པོ་གི་དམག་དཔུང་དེ་ཡོང་དུས་ཙམ་པོ་ལ་ད་མཚོ་སྔོན་ན་ཡོད་ནོ་གི་བོད་སྡེ་མང་པོ་ཅིག་ལ་ཨ་ནི་འཕྲོག་བཅོམ་དང་དེ་ནས་བཙན་འཛུལ་མང་པོ་ཅིག་ཁོ་རང་ཚོ་འདུག་མ་ཐུབ་པ་བྱས།

རྨ་ཆུ་གི་བྱང་ན་འདུག་མ་ཐུབ་པ་གཅིག་ཁོ་ལྷོ་ངོས་སུ་ཡོང་སྡོད་པ་གི་འབྲོག་སྡེ་དེ་ཚོ་ད་ཧ་ལམ་དེའི་ནང་དེ་དུ་ཡོང་བ་ས་རེད་སེམས་ཤེས་ཡོང་བ་རེད་ཁོ་ཐིང་གཉིས་ཆ་གི་ནང་དུ་བ་ནི་ད་ལྟ་ཀུའེ་ཏེ་ཐིང། ཁྲི་ཀ་གི་མངའ་ཁུལ་དེ་ནང་དུ་ན་རྒྱུ་ད་འབྲོག་སྡེ་མང་པོ་འདུག་བ་ད་ལྟ་ཞུན་ཧྭ་དེ་ཡིན་ད་འབྲོག་སྡེ་ཞེ་དྲག་མང་པོ་ཡོད་མ་རེད་དེ་གི་ད་གུ་ད་ང་ཚོའི་འབྲོག་སྡེ་དེ་ནང་དེ་ལ་ད་ཁོ་ཡོང་བ་ཡིན་ས་རེད་ཟེར་ཡག་འདུག་བ་ད་འདི་གི་གཞི་དུ་བ་ངས་འདི་ཤེས་དགོས་བ་གི་རྒྱུ་མཚན་དེ་ག་རེ་ལ་ཁོ་ད་འདི་གི་གཞི་དུ་བ་ད་ང་ཚོ་འདི་གི་ཐེ་རྒྱག་ཡ་གཅིག་ལ་དེ་གི་གཞི་དུ་བ་ནས་བྱུང་སྟེ། ཨ་ནི་སོག་པོ་གི་སྟོབས་ཤུགས་དེ་དེ་དུས་ཁོ་མར་ཉམས་ཏེ་གང་བཏང་བ་ལ་ད་རྨ་ཆུ་གི་ལྷོ་ངོས་ན་ཡོ་ཅུག་གི་བོད་པ་གི་འབྲོག་སྡེ་མང་པོ་ཅིག་ད་ད་གི་སོག་པོ་གི་ས་ཆ་ལོང་ད་ཅུག་གི་ཚུར་ངོ་འབུད་གི་ཡིན་ད་རྨ་ཆུ་འདི་དེ་ག་གོ་བྱང་ཕྱོགས་སུ་བ་བར་བ་རྨ་བྱང་རྨ་བྱང་གི་ལུང་པ་འདི་ད་ང་བྱེད་གི་ཡོང་ཨ་ནི་ཆིང་རྒྱལ་རབས་ཀྱི་ཆིང་རྒྱལ་པོ་གི་རིམ་པ་དང་བློན་པོ་རིམ་པ་དེ་མཚོ་སྔོན་འདི་ལ་ཕེབས་ཏེ་ཁ་འདུམ་བྱས།

སོག་པོ་གིས་དང་པོ་ནས་བཟུང་སྟེ་དགོན་པ་དེ་ཚོ་ལ་ཁོང་གི་མཆོད་གཞིས་དེ་སྤྲོས་པར་བ་དན་དེ་གི་ནང་དགོན་པ་གི་ནང་གི་མི་སྣ་གཙོ་བོ་དེ་ཚོ་དང་ཆ་ཚང་སྐད་གྲགས་ཅན་ཆེན་པོ་དེ་ཆ་ཚང་དང་སོག་པོ་གི་གང་ཞིག་ན་དེ་གི་གཞི་ལ་གཅེས་སྐྱོང་རེ་བྱས་ཏེ་སོག་པོ་གི་ཅིག་བཙན་འཛིན་བྱས་ནས་ལྟེ་ང་སྟེ་རེ་རེ་མི་འདུག་ད་ཁོ་རང་ཚོ་དགོན་པ་ཁེ་བཟང་དང་དེ་འདྲ་ཅིག་རེ་བ་དན་དེ་གི་ན་ད་སོག་པོ་གི་ནང་གི་འདི་དགོན་པ་གི་ནང་ན་རྒྱུག་གི་ན་ཡོད་མི་སྣ་སྐོར་ཁག་ཅིག་གི་ཨ་ནི་བློ་བཟང་བསྟན་འཛིན་གི་རྗེས་སུ་འབྲངས་ཨ་ནི་དེ་སྐབས་གི་ཆིང་གི་ཚ་ནི་གི་བློན་པོ་དང་གོང་མ་དང་དེ་ཚོ་ལ་ཁོ་ངོ་རྒོལ་བྱས

ཆིང་གོང་མ་གི་དར་ག་ཨམ་བན་དེ་བཙུགས་པ་རེད་པ། ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གཉིས་མ་རེད་པས་ཆིག་སྟོང་བདུན་བརྒྱ་ཉི་ཤུ་རྩ་གཉིས་རེད་བ། དེ་ཨམ་བན་དེ་ད་ནི་བཙུགས་པ་རེད། དཔེ་བཞག་པ་དེ་ལ་ང་ཚོ་ལོ་གཅིག་ཡང་བརྩེགས་མི་འདུག་ཨ། བོད་པ་གི་དཀྱིལ་ལ་ཨམ་བན་དེ་ཐོག་མ་ག་དུས་བཙུགས་པ་རེད་ཅེས་དུས་གང་ན་དཔེ་བཞག་པ་དེ་དུང་དཀར་བློ་བཟང་འཕྲིན་ལས་ཚང་གི་ཆེད་རྩོམ་རེ་གཅིག་གི་ནང་ལོགས་ན་བོད་པ་གི་དཀྱིལ་ལ་ཨམ་བན་བཙུགས་པ་དེ་ལྷ་ས་གི་དེ་ནས་ཤེས་བ་རེད།

རྨ་ཆུ་གི་བྱང་ངོས་ལྟ་བུ་གི་ས་ཆ་ཡག་པོ་དེ་འདྲ་ཅིག་ཡོད་མ་རེད། རྨ་ཆུ་ལྷོ་ཕྱོགས་དང་ས་དམར་པོར་དེ་སྲིད་ཡོད་རེད། རྨ་ཆུ་ལྷོ་ཕྱོགས་དེ་མང་པོ་ཅིག་དེ་ས་དམར་སར་ལོག་རྗེས། གཅིག་ཞིང་པ་དང་དེ་འབྲེལ་གྱི་འཚོ་ཐབས་ལ་ཡག་པོ་མ་གཏོགས་འབྲོག་པ་ཞིག་ཡོད་མ་རེད། ཁོང་ཚོ་ད་མང་པོ་ཅིག་ལམ་ལ་ཆས་པ་རེད། ལམ་ལ་ཆས་ནས་ནི། མན་ཇུ་གི་དྲག་གནོན་འདྲ་མང་པོ་བྱས་པ་གང་ལྟར་ཏེ། ཁྱོན་ནས་མ་ཉན་པ་བྱས་ད་ཁོང་ཚོ་རིམ་པས་རིམ་པས་ཡོང་ནས་ནི། དེ་ནི། གཞི་ནས་ཆིག་སྟོང་བདུན་བརྒྱ་ཉི་ཤུ་ཁ་ཤས་གི་གཞུག་ནས་ཚུར་སྤོ་རྒྱུ་གི་མདོ་སྨད་གི་འབྲོག་ཁྱིམ་ཚོ་ད་ལྟ་ད་མཚོ་སྔོན་པོ་གི་ཡོད་ན་ཡོད་བསྡད་པ་གི་ད་འབྲོག་ཁྱིམ་མང་པོ་ཅིག་པར་བ་ཨོ་ད་བཟོ་དེ་འདྲ་གི་རྨ་ཆུ་ལྷོ་རྒྱུད་ནས་ད་ཚུར་ཡོང་བསྡད་པ་གི་འབྲོག་ཁྱིམ་དེར་ད་ཧ་ལམ་འཛོལ་མ་སོང་ན་སུམ་ཆ་གི་གཉིས་ལྷག་ཅིག་བརྒྱ་ཆ་གི་འཛོལ་མ་སོང་ན་བརྒྱ་ཆ་གི་བརྒྱད་ཅུ་ལྷག་ཅིག་ད་ཆིང་ཝང་བློ་བཟང་བསྟན་འཛིན་གི་སྒོ་མ་རི་ནས་ད་ཞིན་ཅང་དུ་སོང་ཚར་པའི་གཞུག་དེ་བ་ལ་ནི་རྨ་ཆུ་ལྷོ་ངོས་ནས་མ་བསྡད་པ་བྱས་བྱང་ངོས་སུ་ཚུར་ཡོང་ཅིག་ད།

ད་ག་ལ་ཀྱང་ད་ལྟ་གི་ཡུལ་སྡེ་པ་གི་མཚོ་སྔོན་པོ་ན་ཡོད་གི་དགོན་གོང་མ་གིས་མཚོན་པའི་ད་བྱང་སང་ཉིན་རྒྱ་ནག་ཏུ་ཤར་སོང་བ་ན་ནི་རྐང་ཚ་རྫོང་ཟེར་བ་དེ་གིས་མཚོན་པའི་ད་ཡུལ་ལུང་མང་པོ་ཞིག་བར་བ། དེ་གི་ཡུལ་ལུང་དག་ཏུ་ཆ་ཚང་བའི་ད་རྨ་ཆུ་གི་བྱང་ངོས་ནས་ནི་ཆིང་གོང་མ་གི་ཁྲིམས་དང་སྒྲིག་གཞི་ཞིག་གང་ཡོད་པ་དེ་ལ་ངོ་རྒོལ་བྱས་ཤིག་རྒྱབ་དགོས་རྒྱབ་དགོས་རྒྱབ་དགོས་ད་ཁོང་ཚོ་ལོ་དེ་འདྲའི་མང་པོ་ཅིག་ལ་སྔ་ཕྱི་མུ་མཐུད་ནས་ཡོང་ནས་ད་ད་ལྟ་གི

ད་མདོ་སྨད་གི་ནང་ཁོག་ཡིན་པ་གྲོང་པ་གྲོང་པ་ཡོད་རེད་གྲོང་པ་དེ་དེ་ནས་ཆད་པ་རེད་གྲོང་པ་དེ་ནས་ཆད་པ་ཟེར་དེ་འདྲའི་ཁུངས་མང་པོ་ཅིག་འགོད་པ་རེད། ད་དཔེ་བཞག་པ་ཡིན་པ་ནི་ད་ལྟ་གི་མཚོ་སྔོན་པོ་གི་ཡིན་ན་ཡུལ་སྡེ་པ་གི་ཡུལ་ལུང་ད་ཧ་ལམ་འཛོལ་མ་སོང་ན་བརྒྱ་ཆ་གི་བརྒྱ་ཙམ་ཆོག་པ་ཡོད་པ་མ་རེད། དེ་བ་ས་ཉིན་གི་དཔེར་ན་མཚོ་སྔོན་ཞིང་ཆེན་གྱི་ཆབ་ཆ་ཁྲི་ཀ་ཡོད་རེད་པ་ཆབ་ཆ་ཁྲི་ཀ་གི་ནང་ཁོག་ན་ཡོད་དོ་གི་འབྲོག་སྡེ་ཚོ་ཁོ་མང་ཆེ་བ་ཅིག་ད་ག་ནས་ཡོང་པ་རེད་ལབ་ན་རྨ་ཆུ་གི་ལྷོ་ངོས་ནས་ཚུར་ཡོང་རྒྱུ་དེ་འདྲ་རེད་རྨ་ཆུ་གི་ལྷོ་ངོས་གི་ད་རོང་འབྲོག་གི།

དང་པོ་ཁོ་གཞི་འཛིན་ས་དེ། ནི། མཚོ་སྔོན་པོ་ཆགས་པ་ལོ་ཆགས་པ་པ་རེ། མཚོ་སྔོན་པོ་དེ་ཆགས་དེ་ནི་རིམ་པས་རིམ་པས་རིམ་པས། ནི་ང་ཚོ་འགྲོ་དགོས་པ་བར་པ། ནི་ང་ཚོ་དང་ཁ་ར་ཁོ་ཐོ་དེ་འདྲ་མ་གཏོགས་ནི་མཚོ་སྔོན་པོ་དེ། གི་ཕྱོགས་དེ་ཐ་མ། མི་ཡར་འགྲེམས་དགོས་འགྲེམས་དགོས་འགྲེམས་དགོས་འགྲེམས་དགོས་ངོས་འཛིན་རྒྱུ་གི་བཟོ་ལྟ་དེ་འདྲ་མང་པོ་ཅིག་བསྐྲུན་དགོས་འདུག་དེ་དག་ཧ་ལམ། ནི། འདིར་བྱ། ནོར་འཁྲུལ་རོགས་ཅིག་རེད་ད་དེ། ང་ཚོ་འདི། ད་འདི་གི་བཞིན་འགྲོ་བ་ནི་རེད་པ། ནི་ངས་ཁྱོད་ཚོ་འདི་གི་ཁུངས་ཅིག་བཤད་ལ།

ཨ་ནི་རྒྱ་རིགས་ད་བཟོ་མདུན་ལ་བཞག་མན་ཇུ་ཚོ་མདུན་ལ་བཞག་ཨ་ནི་སོ་ཁ་ནས་འོ་དེ་བ་གི་སོག་པོ་དང་དེ་གི་བོད་རིགས་ད་བཟོ་བྲག་གི་རྒྱབ་ལོགས་ལ་བཞག་ཅིག་ཁུ་མ་དགའ་བ་དེ་ལ་མ་དགའ་བ་ཅིག་དེ་ནི་ད་ད་བཟོ་ཨ་ནི་ཁོ་ངོ་རྒོལ་བྱེད་ཡ་ཡིན་ཟེར་དགོས་པར་བ་དེས་མདོ་སྨད་བྱང་ཕྱོགས་གི་ནང་ཁོག་སོང་བ་པ་ཡིན་པ་ཙང་ང་ཚོ་ད་བོད་ཡིག་གི་རྒྱུ་ཆ་གི་ཁྱབ་ཁོངས་ནས་འཚོལ་ཞིབ་བྱེད་མཁན་པ་གི་དེ་གཞིར་བཞག་བྱས་ད་ཁོ་མ་ཅིག་བྱེད་དགོས་པར་ད་དེ་འདི་གང་ན་ཧ་ལམ་འཛོལ་མ་སོང་ན་ཨ་ནི་ང་ཚོ་ཁྲོད་གི་ཐོག་མ་འདྲ་བོ་ཅིག།

ད་འདིའི་གི་ནང་དུ་ཨ་ནི་ང་ཚོ་མདོ་སྨད་གི་ཡུལ་ལུང་ཁག་ལ་གཞོགས་འདེགས་གི་སྦྱིན་རྒྱུ་རེད་རེད་པ་དེ་གལ་ཆེན་པོ་རེད་ཤག། ད་དེ་ལ་ཁག་མང་པོ་ཅིག་འདུག་ནང་ཁུལ་ནས་གཞོགས་ཡ་དང་ད་དེ་ཕྱོགས་སྒྲིག་བྱེད་དགོས་མང་པོ་ཅིག་འདུག་དེ་ཚོ་གི་ནང་པ་ཚོ་ད་ཁུངས་དེ་གང་གང་གང་གང་གང་ན་ཡོད་གི་ཨ་དེ་ཁོ་པར་མི་འགྲོ་གི་ཅིག་ཅིག་དེ་ནང་པ་ཚོ་གི་གཞས་མ་སོ་སོ་སོ་གི་སྒང་དུ་ཨ་ནི་ཁོ

རྒྱུ་ཆ་དེ་ཡང་ཁོ་རང་གི་ད་ཅི་ཀ་ལི་འབྲོང་མོའི་རྒྱལ་བུ་དེ་འདྲ་མང་པོ་ཡོང་དགོས་པ་རེད་པ། ཁྱེད་འདི་ག་ཤེས་མ་སོང་ཡང། ད་ལྟ་དགའ་ལྡན་ཕོ་བྲང་དང་མདོ་སྨད་གཉིས་ཆ་ཀྱི་བར་ལ་འཚོལ་ཞིབ་འདྲ་བོ་བྱེད་དུས་དགོས་པ་ནི་དེའི་གི་སྐབས་སུ་ལ་ཡ་ནི་ནམ་ལོ་ཡག་ཟེར་བ་དེ་ཚོ་གི་རྩོམ་དྲངས་ཡ་དང་ཡ་ནི་ཁོ་རང་ཚོ་ཐུག་ན་ཁོ་རང་ལ་ཡ་ནི་ཅིག་རང་གྱང་དུ་བསམ་ཚུལ་བརྗེ་རེས་བྱ་དང་ད་ག་ནང་བྱེད་དུས་ཁོ་རང་གི་ཕྱོགས་ནས་རྒྱུ་ཆ་གི་ཁུངས་དེ་གང་ཡིན་པ་དེ་འདྲ་མཁོ་སྤྲོད་ག་ནས་ནས་ཐུབ་པ་ཡིན་པ་ནི། ངས་བསམ་བློ་བཏང་ད་ད་ལྟ་ངའི་ངོ་ཤེས་ཡ་ཙམ་དུ་ད་ག་ད་ཀྱང་ཟེར་ཡང་ང་ཚོ་ཡོངས་ཁྱབ་ཀྱི་ཁྱབ་བསྒྲགས་བྱས་དེ་འོག་ན་དགའ་ལྡན་ཕོ་བྲང་དང

ཁོ་རང་གི་དེ་གསུམ་མང་པོ་གཅིག་གི་ནང་དུ་ད་ག་མོ་ཧུན་གྱི་དཔེ་མང་པོ་གཅིག་ག་ཡོད་པ་རེད། དེ་ནི་ང་ཚོ་ད་ག་ལྷོ་ཤང་གི་མོ་ཧུན་ཁྲིན་ཏུའུ་ཝན། འོ་དེའི་གི་ཉན་བཤད་དེ་དཔེ་མང་པོ་གཅིག་འགོད་པ་རེད། ཁ་ཅིག་ལ་བལྟ་ན་འདིའི་གི་གནད་འགག་གཅིག་འདུག་ཨ། དཔེར་བཞག་པ་ནི་ཐང་ཡིག་གི་རྙིང་གསར་མ་དེ་ཕར་ཞོག་ཐང་ཡིག་གི་རྙིང་མ་གི་ནང་ནས་ད་ལྟ་ཡུལ་སྡེ་བར་གྱི་ང་ཚོ་ལ་ལོ་རྒྱུས་ཀྱི་ཡིག་ཆ་ཐོ་རེ་ལོངས་པ་མང་པོ་གཅིག་ཡོད་པ་དེ། ཁུངས་ལུང་དེ་གང་ནས་ཡོང་བ་ལབ་པ་ནི་རྒྱ་ནག་གི་ཁུངས་ལུང་དེ་དཔེ་གསལ་པོ་ཞིག་འདུག་དེའི་སྐབས་ཐོག་དེ་ལ་ང་ཚོ་བོད་ཀྱི་ས་ཐོག་ཏུ་ཡོང་དུས་གི་ཐང་གི་བློན་པོ་དང། ཡང་ན་གཅིག་ཐང་གི་ད་མཁས་པ་དེ་གཅིག་ཁོ་ཡར་ཡོང་ཅིག་ཨ་དེ་མང་པོ་གཅིག་གི་དེ་གི་ཉིན་ཐོ་འདྲ་བོ་དང་མཐོང་ཐོས་འདྲ་བོ་དང་ཨང་དེ་འདྲའི་སོ་སོ་གི་ཤོག་དང་དེ་འདྲའི་གང་ཅི། དེ་མ་གཏོགས་དེ་ཡང་གཅིག་ཐང་གི་ཡིག་ཆ་དེ་དཔེ་དེ་རིང་སང་ཉིན་ནང་བཞིན་ད་ག་ཐང་དང་བོད་ཀྱི་བར་ལོ་རྒྱུས་ཀྱི་ཆ་དེ་གསུང་དགོས་གི་འདུག་ཆེད་དུ་བཀོད་རྩོམ་བྱས་པ་དེ་འདྲའི་ཆ་ཡིན་ས་མ་རེད་པ།

སྐུ་གཞོགས་དྲུག་ཅིག་ལོ་རྒྱུས་ཀྱི་གྲུབ་ཀྱི་ཆ། དེས་ན་ལྟོ་བ་ནས་ཁོ་རང་གི་ཆབ་སྲིད་དཔུང་ཁག་དང་པོ་འཐེན་པ་དེ་འདྲའི་བར་ན་འདི་ཀྱང་ཐུགས་མི་སྐྱོ། ད་དེ་འདྲའི་སྐོར་བྱ་དགོས་པ་རེད་པ། དེ་འདི་ག་ན་ད་འདི་གི་འདི་ཚོ་ཡང་ཏི་སི་གོ་ལན་ག་རེད་ཁོ་ས་གནས་ས་ཐོག་དེ་ལ་ཁོ་ཡོང་ཅིག་ནི་གལ་སྲིད་རྒྱ་ནག་ཏུ་འདི་གི་ནང་ཐོག་ལ་ཇི་ཇི་བཞག་པ་ཡིན་པ་ནི་ད་ཅིག་ངེད་རང་གི་ཁོ་ཁོ་རང་གི་མཐོང་ཐོས་ད་དཔེར་ན་ཡུལ་གི་རྣམ་པ་འདྲ་བོ། ནི་ཅིག་མི་སྡེ་གི་མང་ཉུང་འདྲ་བོ། ད་དཔེར་ན།